ཕལ་སྐད་གླེང་མོལ Podcast གི་ལེ་ཚན་དེ་ད་ལྟ་འགོ་འཛུགས་ཞུ་གི་ཡོད། ད་རིང་གི་ཕལ་སྐད་གླེང་མོལ་ལེ་ཚན་འདིའི་ནང་ལ་ཡ་ད་ཉེ་དུས་ཨ་རི་རླུང་འཕྲིན་ཁང་དབུ་བརྙེས་ཏེ་ལོ་ངོ་བརྒྱད་ཅུ་ཐམ་པ་ཧྲིལ་པོ་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཚར་ཙམ་ཞིག་རེད། དེ་དང་སྟབས་བསྟུན་བྱས་ནས་ད་རིང་ཨ་རི་རླུང་འཕྲིན་ཁང་གི་ལས་ཁུངས་ཨ་མའི་སྐོར་ལ་ཡང་གླེང་མོལ་ཞུ་གི་ཡིན། གླེང་མོལ་ཞུ་ས་དེ་འདི་ག་བོད་སྐད་སྡེ་ཚན་གྱི་ངའི་ལས་རོགས་པད་མ་བདེ་ཆེན་ལགས་ཡིན། པད་མ་བདེ་ཆེན་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ཀུན་བཟང་སྒྲོལ་མ་ལགས། ཨ་ནི་གསན་མཁན་རྣམ་པ་ཚོ་ལ་ད་རིང་ང་ཚོའི་ཕལ་སྐད་གླེང་མོལ་གྱི Podcast གི་ད་ལེ་ཚན་དང་པོ་འདིའི་ནང་ལ་ཕེབས་པར་སྙིང་ཐག་པ་ནས་དགའ་བསུ་དང་ཐུགས་རྗེ་ཆེ་ཞུ་གི་ཡོད། ལའོ་ལགས་སོ། ད། ད་རིང་ང་ཚོའི་ཕལ་སྐད་གླེང་མོལ Podcast ལེ་ཚན་འདིའི་འགོ་འཛུགས་བྱ་རྒྱུའི་བརྗོད་གཞིའི་ནང་ལ་ཡང་ད་ད་ང་རང་ཚོའི། ང་ཚོ་ལས་ཀ་བྱེད་ས་ཨ་རི་རླུང་འཕྲིན་ཁང་གི་ལས་ཁུངས་ཨ་མ་ངོ་སྤྲོད་གནང་རྒྱུའི་ཐད་ལ་ཡང་ཐག་གཅོད་གནང་འདུག་ཨ་ནི་དེ་འདྲ་གནང་ཡས་ཀྱི་རྒྱུ་མཚན་ག་འདྲ་ཅིག་ལ་གཟིགས་བྱས་གནང་བ་ཡིན་ན།
ལའོ། ད་ང་གཉིས Podcast དང་པོ་འདི་གི་བརྗོད་གཞི་འདི་འདི་བྱེད་བྱེད་ངས་འཚམས་པོ་དང་རན་པོ་མཐོང་སོང་གང་ཡིན་ཟེར་ན། ད་འདས་པའི་ལོ་སུམ་ཅུའི་ནང་ལ་ཡང་ང་ཚོའི་རླུང་འཕྲིན་དང་ཨ་ནེ་གཟུགས་མཐོང་བརྙན་འཕྲིན་གསན་གཟིགས་གནང་མཁན་ཚོས་ད་ང་ཚོའི་ལས་རིམ་འདི་དག་གསན་ཡོད་རེད་ཨ་ནེ་ད་ག་ནང་བཞིན་གཟུགས་མཐོང་རླུང་འཕྲིན་ཐོག་ནས་ང་ཚོའི་གསར་འགོད་པ་མང་པོ་ཅིག་གཟིགས་ཨ་ནེ་རྒྱུས་མངའ་ཡོད་པ་དེ་འདྲ་ཆགས་པ་རེད་ཡིན་ནའི་ང་ཚོའི་ལས་ཁུངས་རང་གི་ནང་ལ་ཡང་གཟིགས་སྐོར་ཕེབས་མཁན་དེ་ད་ཕེབས་ཐུབ་མཁན་ཞུ་ནའི་མི་འདུག་ཕེབས་མཁན་འདི་ཧ་ཅང་ཉུང་ཉུང་ཆགས་བསྡད་ཡོད་རེད་རྩ་བའི་ང་ཚོའི་ལས་ཁུངས་ནང་ལ་ཅིག་གི་བླ་མ་དགེ་བཤེས་དང་ཨ་ནེ་དབུས་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དང་གཞུང་འབྲེལ་མ་ཡིན་པའི་ཚོགས་སྡེའི་འགོ་ཁྲིད་དང་ལས་འགུལ་བ་དང་ཨ་ནེ་གཞོན་སྐྱེས་ཟབ་སྦྱོང་ཕེབས་མཁན་དང་ཨ་མི་རི་ཀའི་གཞུང་ལ་ཡང་ཞུ་སྐུལ་གནང་མཁན་ད་དེ་འདྲའི་མང་པོ་ཅིག་ཕེབས་ཡོད་རེད་ཡིན་ནའི

གཉིས་པ་འགོ་བཙུགས་བཙུགས་ནས་ཨ་མི་རི་ཀའི་ད་དགྲ་ཁ་གཏད་ཞུ་ནའི་མི་འདུག་དེ་དུས་ཇར་མི་ནི་དང་ཉི་ཧོང་གི་འཁྱོག་བཤད་དང་གནས་ཚུལ་མང་པོ་ཞེ་པོ་ཅིག་དྲང་པོ་མིན་པ་ལ་ཨ་ནི་ཅིག་ཆབ་སྲིད་ཀྱི་དྲིལ་བསྒྲགས་ཞེ་པོ་ཅིག་ཤུགས་ཆེན་པོ་བྱས་དེ་འདྲས་བྱེད་པའི་སྐབས་ལ་ཨ་ནི་ཨ་མི་རི་ཀའི་དེ་ཚོ་ལ་ཡང་ད་གསལ་བཤད་དང་ལན་འདེབས་ར་པོ་ཅིག་བྱེད་ཡག་གི་བརྒྱུད་རིམ་མེད་དེ་འདྲ་རེད་ཤག་གང་ཡིན་ཟེར་ན་དེའི་སྐབས་དེ་ལ་ཨ་མི་རི་ཀའི་རླུང་འཕྲིན་ཁང་ཚང་མ་ལོག་ཚོ་ཨེ་ནི་སྒེར་སྒེར་གཉེར་བ་ཤས་ཆེ་ཡིན་དུས་ཨ་མི་རི་ཀ་གཞུང་རང་གི་ཐོག་ནས་གནས་ཚུལ་མང་པོ་ཅིག་གི་ད་དྲང་པོ་འདི་རེད་ཅེས་ཞུ་ས་མེད་པའི་སྐབས་ཅིག་ལ་ཨེ་ནི་ཨ་རིའི་རླུང་འཕྲིན་འདི་དབུ་བརྙེས་བྱས་རྗེས་ནས་ད་དེའི་དེའི་སྐབས་ད་ག་རང་ལ་ཕར་རྒྱང་སྲིང་བྱེད་པའི་ནང་ལ་ཨེ་ནི་ང་ཚོས་འདི་ཨ་མི་རི་ཀ་ནས་ཞུ་གི་ཡོད་ཨེ་ནི་གནས་ཚུལ་བཟང་པོ་དང་ངན་པ་ག་རེ་བྱུང་པ་ཡིན་ནའི་ང་ཚོས་ཨ་ནི་དྲང་པོ་དེ་ཞུ་གི་ཡིན་ཟེར་བྱས་ད་དེ་གཅིག་གི་ཕྱོགས་ལྷུང་མེད་པའི་ཨ་ནི་གནས་ཚུལ། དངོས་ཡོད་གནས་ཚུལ་ཞུ་གི་ཟེར་ཡ་བྱས་ད་དེ་འདྲ་གཅིག་གི་ཨ་ནི་དམ་བཅའི་གི་ཐོག་ནས་འགོ་བཙུགས་པ་རེད་ལགས། ད་ག་ནང་བཞིན་ད་མུ་མཐུད་བྱས་ད་ལོ་བརྒྱད་ཅུ་ཕྱིན་པའི་ནང་ལ་གཙོ་བོ་ཨ་མི་རི་ཀའི་གི་ད་དམིགས་ཡུལ་དེ་ག་དུས་ཡིན་ནའི་ཅིག་གི་གནས་ཚུལ་འཁྱོག་བཤད་མེད་པ་ཨ་ནི་ཁུངས་བཙན་པོ། ཨེ་ཁུང་དྭགས་པོ། བྱས་བྱས་ནས་ཨེ་ནི་གཅིག་གི་ཨ་མི་རི་ཀའི་སྐོར་ཡིན་ན་རེད་རྒྱལ་སྤྱིའི་གནས་ཚུལ་ཡིན་ནའི་རེད་ང་རང་ཚོ་ཡིན་པ་ཡིན་ན་ད་གཅིག་གི་གསར་འགྱུར་གི་རང་དབང་མེད་སའི་རྒྱལ་ཁབ་ཁག་གི་ཨེ་ནི་གསར་འགྱུར་དེ་ཚོ་བཤད་ཡ་ཡིན་ན་རེད་ག་རེ་ཡིན་པ་ཡིན་ན་དེ་ཚོ་ཚང་མ་གཅིག་གནས་ཚུལ་ཁུངས་དག་པོ་དང་ཡང་འཁྱོག་བཤད་མེད་པ་བཤད་ཡ་གི་འདི་འདྲས་གི་དམིགས་ཡུལ་ཟིམ་ཡོད་རེད་ལ་ད་ཆ་ཡིན་ནའི་དམིགས་ཡུལ་དེ་ཚོ་རང་ལ་ཡང་ཨེ་ནི་རྩ་འཛིན་དེ་ཚོ་རང་ལ་ཡང་གལ་ཆེན་པོ་རྩིས་བྱས་ཞུ་ཡོད་རེད། ལགས་འོང། ད་ཉེ་དུས་ཨ་རི་རླུང་འཕྲིན་ཁང་འདི་བཙུགས་རྗེས་ད་ལོ་ངོ་བརྒྱད་ཅུ་ཐམ་པ་འཁོར་བའི་དུས་ཚིགས་སྐབས་ལ་ཡང་ཨ་ནེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་འཕྲིན་ཞིག་བསྩལ་གནང་ཡོད་རེད། བྱས་ཙང་ཨ་ནི་གསུང་འཕྲིན་དེའི་ནང་དོན་སྐོར་སྙིང་བསྡུས་ཅིག་གསུང་རོགས་གནང་དང། ལོ་ལེགས། རྩ་བའི་གསུང་འཕྲིན་དེ་ཨིན་ཇིའི་ནང་ལ་ཕེབས་ཡོད་རེད་ཨ་ནི་ང་ཚོའི་རླུང་འཕྲིན་གྱི་ད་ཕབ་བསྒྱུར་གནང་པ་འདི་ནང་ལ། གཙོ་བོ་རྒྱལ་བ་རིན་པོ་ཆེ་ཁྱེད་ནི་ཁྱེད་རང་ཚོ་རླུང་འཕྲིན་འདི་ཕྱོགས་ལྷུང་བྲལ་བའི་གསར་འགྱུར་སྤེལ་རྒྱུའི་རེ་བ་བཅངས་བྱས་བཙུགས་པ་ཞིག་རེད། དེ་ཚོའི་ཐོག་ལ་ཁྱེད་རང་ཚོ་གང་ཐུབ་ཀྱིས་བདེན་དོན་ཁྱབ་སྤེལ་དང་ལྷག་པར་དུ་དྲང་བདེན་གྱི་གསར་འགྱུར་གོ་ཐོས་མེད་སའི་ས་ལ་ཡ་ད་གསར་འགྱུར་ཁྱབ་སྤེལ་དང་དེ་བཞིན་ཡུལ་ལུང་ཁག་གི་གནས་ཚུལ་ནི་ང་ཚོར་ཁྱབ་སྤེལ་བྱེད་རྒྱུའི་ཆེད་བཙུགས་པ་རྒྱུན་འཁྱོངས་བྱས་པ་དེར་ཡི་རང་ཡོད་ཅེས་བཀའ་ཕེབས་འདུག་ཨ་དེ་ནས་རྒྱལ་བ་རིན་པོ་ཆེས་ད་ང་ཚོ་བོད་སྐད་སྡེ་ཚན་གྱི་ཐོག་ལ་ཡང་བཀའ་གནང་བྱས། ངོས་རང་ཨ་མི་རི་ཀའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་དང་ལས་རིམ་དེ་དག་གིས་བོད་ནང་གི་མི་མང་ལ་ཤུགས་རྐྱེན་ཅི་ཙམ་ཐེབས་ཀྱི་ཡོད་པར་ཆ་རྒྱུས་ཡོད། བོད་ནང་གི་གཞིས་ལུས་རྒྱ་ཆེའི་མི་མང་ལ་རྒྱ་ནག་དམར་ཤོག་ཚོགས་པའི་དྲིལ་བསྒྲགས་མ་གཏོགས་མཐོང་ཐོས་མེད་པས་འཛམ་གླིང་རྒྱལ་སྤྱིའི་གནས་ཚུལ་དང་བོད་པ་བཙན་བྱོལ་བའི་གནས་སྟངས

རླུང་འཕྲིན་འདི་གཅིག་ནས་ཁང་པ་ཆེན་པོ་རུ་ཅིག་རེད་ཨ་ནི། ང་ཚོའི་རླུང་འཕྲིན་འདི་གཅིག་ཆགས་སའི་ཆ་ནས་ཡིན་ན་གྲོས་ཚོགས་ཁང་དང་ཐག་ཉེ་པོ་ཅིག་དང་ཨ་ནི་ཨ་མི་རི་ཀའི་འཕྲོད་བསྟེན་ལས་ཁུངས་དང་ཤེས་རིག་ལས་ཁུངས་གཉིས་ཀྱི་བར་རག་དེ། ད་གྲོས་ཚོགས་འདི་ཨ་ནི་སྲང་ལམ་དང་པོའི་སྒང་ལ་ཡོད་བྱས་ལ་ང་ཚོ་སྲང་ལམ་གསུམ་པ་དང་བཞི་པའི་བར་རག་ལ་ཡོད་བྱས་འདི་འདྲས་རེད་ཨ་ནི་དེ་ཡང་ད་གཟིགས་སྐོར་ལ་སུ་ཕེབས་པ་ཡིན་ནའི་དངོས་གནས་བྱས་ན་སྒོ་མོ་ཕྱེས་པ་ནང་བཞིན་རེད་ད་མིན་ཅིག་དུས་ཚོད་དང་འདི་འདྲས་བཟོ་དགོས་ད་ཡོང་གི་རེད་པ་མ་གཏོགས་ག་དུས་ཡིན་ནའི་འདིར་ཕེབས་ཡག་ལ་ཡག་དགའ་བསུ་ཞུ་གི་ཡོད་རེད་བྱས་ཙང་མར་ནས་ཡར་ད་རྒྱལ་སྒོ་ལ་འཛུལ་བའི་རྗེས་ལ་ཡ་ད་མིན་བདེ་སྲུང་གི་བྱེད་སྒོ་ཁག་འདི་སྐད་འདི་སོ་སོའི་སྐུ་པར་ཡོད་པའི་གི་ད་ངོ་སྤྲོད་ལག་འཁྱེར་བསྟན་ཡག་ལ་སོགས་པ་འདི་སྐད་བྱས་ནི་ང་ཚོ་ལས་བྱེད་ཅིག་གིས་སྣེ་ལེན་ཞུས་བྱས་འདུག་སེ་ཕེབས་ཡག་དེ་རེད་བྱས་ཙང་ད་ཕེབས་ས་འདི་འཛུལ་ས་འདི་ནི་ཐོག་བརྩེགས་དང་པོ་རེད་ང་ཚོ་ཐོག་བརྩེགས་གཙོ་བོ་བཞི་ཡོད་རེད་ནི་ས་འོག་ཡང་ཁང་པ་གཅིག་ཡོད་རེད་བྱས་ཙང་ཐོག་བརྩེགས་དང་པོ་ཡར་ཕེབས་དུས་ད་འདི་ནང་ལ་ཏོག་ཙམ་མར་ནས་ཡར་ཅིག་ཕེབས་ད་རྩ་བའི་རྒྱལ་སྒོ་བཞི་ཡོད་རེད་དེ་རྒྱལ་སྒོ་གཙོ་བོ་དེ་ནས་ཡར་ཕེབས་ཡོང་དགོས་རེད་མང་ཆེ་ཨེ་བྱས་ཙང། ཨེ་ནི་དེ་ལ་ཡང་ད་གས་ཀྱི་སྡེ་ཚན་མང་པོ་ཡོད་རེད་ཨེ་ནི་གལ་ཆེ་ཤོས་དེ་ལ་དེའི་ནང་ལ་ཡང་ང་ཚོའི་ཚོགས་ཁང་ཆེན་པོ་དེ་ཡོད་རེད་ཚོགས་ཁང་དེ་ནང་ལ་ད་ཨ་མི་རི་ཀའི་སྲིད་འཛིན་མང་ཆེ་ད་ཕེབས་མྱོང་ཡོད་རེད་ཨ་ནི་ཡང་ང་ཚོའི་སྐབས་ཅིག་ལ་ཡང་ཕུར་བུ་ཊི་རྣམ་རྒྱལ་ལགས་ཀྱི་ཞབས་གཞས་ཀྱི་འཁྲབ་སྟོན་ཅིག་གོ་སྒྲིག་ཞུས་མྱོང་ཡོད་ཨ་ནི་དེ་ནས་གལ་ཆེ་ཅིག་ལ་ཡང་ཕ་གི་གསར་འགྱུར་ཁང་ཅིག་ཡོད་རེད News Center བྱས་ཙང་ད་དེའི་ནང་ལ་ཡ་འཛམ་གླིང་ས་ཕྱོགས་གང་ས་ག་ནས་ད་ནི་གསར་འགྱུར་འབྱོར་མཁན་དེ་ག་དེ་ཨེ་ནི་གསར་འགྱུར་ལེན་མཁན་དང་གསར་འགྱུར་ཕྱོགས་བསྡུས་གནང་མཁན་གས་ཨེ་ནི་ང་ཚོའི་གསར་འགོད་པ་ཡོད་རེད་དེ་ཚོ་རྒྱང་སྲིང་གནང་མཁན་ཚོ་མ་རེད། ཁོ་རང་ཚོ་ཡོད་རེད་ཨེ་ནི་དེའི་ནང་ལ་གཅིག་སྡེ་ཚན་མི་འདྲ་བ་ཁོར་ཡུག་སྡེ་ཚན་ཡིན་ན་རེད་ཆབ་སྲིད་སྡེ་ཚན་ཡིན་ན་རེད་ཨེ་ནི་སྤྱི་ཚོགས། དྲ་རྒྱའི་སྡེ་ཚན་ད་སྡེ་ཚན་མང་པོ་ཅིག་ཅེས་འདོགས་སུ་ཡོད་རེད་ཨེ་ནི། གྱང་དེ་ཚོ་སྐུ་པར་མང་པོ་རེད་སྐུ་པར་གཅིག་ནང་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨེ་ནི། ཨ་མི་རི་ཀའི་རླུང་འཕྲིན་ཁང་དེ་ཨེ་ནི་ང་ཚོ་བོད་ནང་གི་མི་མང་ལ་ཡང་ད་ཅིག་སྨན་ནང་བཞིན་ཡིན་གསུང་ཡག་གི་དེ་འདྲས་གསུངས་པའི་གི་སྐད་ཆ་ཟུར་འདོན་བྱས་བྱས་ནས་བཀོད་བཞག་པ་ཅིག་ཡོད་རེད། ད། ཐོག་སོ་དང་པོ་དེ་དོགས་བཟོ་རེད་དེ་དུས་ཐོག་སོ་གཉིས་པ་ལ་ཡར་ཕེབས་པ་ཡིན་ན་ང་ཚོ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་དེ་ཡོད་རེད་དེ་ཨ་ལེ་མར་ཤོད་ལ་ཡ། ས་འོག་དེ་ཕེབས་པ་ཡིན་ན་ས་འོག་དེ་ཆ་ཚང་ཡང། ལས་ཁུངས་བར་ཁྱམས་ཆེན་པོ་བྱས་འདི་ནས་ལས་ཁུངས་མང་པོ་ཞེ་པོ་བྱས་ལྷག་པར་དུ་ང་ཚོའི་ཀུན་གླེང་བརྙན་འཕྲིན་དང་ད་ང་ཚོ་གཟུགས་མཐོང་རླུང་འཕྲིན་གི་རྒྱང་སྲིང་ཁང་དེ་ག་ཡོད་རེད་ཨ་ནི་བྱས་ཙང་དེ་ཚོའི་ནང་ལ་ད་ཅིག་གི་སྐུ་མགྲོན་བཞུགས་ས་སྐུ་མགྲོན་བཞུགས་ས་ཡིན་ནས་རེད་མཛེས་བཟོ་གནང་ས་ཡིན་ནས་རེད།

དཔེ་མཛོད་ཁང་ཡོད་རེད་སྦྲག་ཁང་ཡོད་རེད་ཨེ་ནི་ལུས་རྩལ་རྩེ་ས་ཡོད་རེད་བྱས་ཙང་ཡང་དེ་ལ་ཅིག་གི་སྣ་མང་པོ་ཞེ་པོ་ཅིག་ཡོད་རེད་ཨེ་ནི་བྱས་ཙང་དེ་ནས་ད་ཐོག་སོ་དང་པོ་དེ་ད་གིན་གཟིགས་གྲུབ་ཙང་ཡར་ཐོག་སོ་གཉིས་པ་ལ་ཤར་རྒྱག་ཕེབས་པ་ཡིན་ན་ཨེ་ནི་ང་ཚོ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡོད་རེད་དེ་ལ་ཡང་སྐད་འདྲ་མི་འདྲ་གི་ཨེ་ནི་སྡེ་ཚན་ཁག་མང་པོ་ཅིག་དང་ཨེ་ནི་གལ་ཆེ་ཅིག་ལ་ཡང་རླུང་འཕྲིན་ཁང་གི་ད་ཅིག་སྒྲ་འཇུག་བྱེད་ས་དང་རླུང་འཕྲིན་བཏང་ས་དེ་ག་ཡོད་རེད།

ས་ཡ་སུམ་བརྒྱ་བཅུ་གཅིག་ལྷག་ཙམ་གྱིས་ཨེ་ནི་གཟིགས་དང་གསན། ཐུབ་ཀྱི་ཡོག་རེད་བྱས་ཙང་དེ་འདྲའི་གི་ད་དེ་གའི་ཚང་མ་བཀོལ་སྤྱོད་བྱེད་ཡས་ཀྱི་ལས་ཁུངས་དེ་ཕ་གའི་ཡོག་རེད་བྱས་ཙང་ཐོག་ཚད་གཉིས་པ་དེ་དེ་འདྲའི་གཅིག་བྱས་ནས་ད་ཐོག་ཚད་བཞི་བ་ལ་ཨེ་ནི། ང་ཚོའི་གཙོ་བོ་འཛིན་སྐྱོང་ཁང་དེ་གའི་ཡོག་རེད་ཨེ་ནི་ཡང་སྦྱོང་བརྡར་ལ་སོགས་པ་ཨེ་ནི་ཐོག་ཚད་བཞི་བ་དེ་ད་གཅིག་གི་ཨེ་གནད་འགག་ཆེ་ང་ཚོའི་སྤྱི་ཁྱབ་འགན་འཛིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ང་ཚོའི་ལས་ཁུངས་ལ་ཆིབས་བསྒྱུར

རླུང་འཕྲིན་ཁང་གཅིག་ཕེབས་ཚར་དུས་ད་ང་ཚོའི་གཟུགས་མཐོང་རླུང་འཕྲིན་རེད་རླུང་འཕྲིན་རེད་མང་པོའི་སྐུ་མགྲོན་མང་པོ་ཞེ་པོ་ཅིག་ཕེབས་ཡོད་རེད་བ། ད་ག་ནང་བཞིན་ཡང་མི་བོད་པ་ཁ་ཤས་དོ་སྣང་བྱས་ཙང་ཕེབས་ཀྱི་འདུག་བ། ཨ་མི་རི་ཀའི་ནང་ལོགས་ནས་རེད་ཤག་ཡང་ཕྱི་ལོགས་ནས་རྒྱ་གར་དང་ཡོ་རོབ་ནས་ཕེབས་ཀྱི་འདུག་དེ་འདྲའི་ཕེབས་པའི་དུས་སྐབས་ལ་ཡ་ཁོ་རང་ཚོ་ཡི་གེ་གཅིག་ཕེབས་དུས་ཞི་བ་ཅིག་རྙེད་པ་ད་འུ་ཚོ་དེ་འདྲའི་ཆེན་པོ་ཡོད་བསམ་མ་བྱུང་ཨ་ལས་ཁྱེད་ཚོ་ལས་ཀ་ད་དེ་འདྲའི་སྐུ་ཞབས་ཁ་ཤས་ཕེབས་པ་རེད་སྔོན་མ་དཀྱིལ་འཁོར་བཞེངས་ག་ཕེབས་མཁན་སྐུ་ཞབས

ཨ་ཏི་ཡང་འགའ་ཤས་ཅིག་གཟུགས་མཐོང་རླུང་འཕྲིན་ནང་ང་ཚོའི་གསར་འགོད་པ་དང་ཁོ་ན་ཚོ་གཙོ་སྐྱོང་བ་ཁོ་ན་ཚོ་འགའ་ཤས་ལ་ཡང་ད་སོ་སོ་རང་བཞིན་གྱི་ཅིག་ཐལ་མོད་ཆེ། ཡོང་བའི་ཆ་ནས་ཡང་ཁོ་ན་ཚོ་བྱེད་འདོད་ཅིག་སྐུ་པར་ལྷན་རྒྱས་སྒྲོན་ཡ་རོ་ཡང་ཨ་རི་རླུང་འཕྲིན་ཁང་གི་ལས་བྱེད་ཚོ་མཉམ་དུ་པར་རྒྱག་གི་སོང་ཡ་རོ་འོ་ད་དེ་འདྲ་བྱས་ནས་ཅིག་ཉེ་བོ་ཞིག་དང་ཨ་ནི་ང་རང་དེ་འདྲའི་ལྟས་དེ་ཅིག་གར་སོང་རེད། སྣེ་ལེན་མང་པོ་ཅིག་ཞུ་ན་ལྷག་པར་དུ། ངས་དེ་སྔ་གཞོན་སྐྱེས་དང་ཤེས་ཡོན་ལས་རིམ་འདི་བྱེད་པའི་སྐབས་ལ་ཡང་གཞོན་སྐྱེས་མང་པོ་ཅིག་དེབ་ལ། ནས་ང་ཚོའི་རླུང་འཕྲིན་ནང་ལ་ཕེབས་པའི་སྐབས་ལ། ངས་ཁོ་ན་ཚོ་སོ་སོ་སོ་ལ་ཡང་ད་བར་ཞུ་ཁག་བཅུ་སྒྲ་འཇུག་ཁང་དེ་ཚོ་ང་ཚོའི་སྐད་པར་དེ་ཚོའི་འཁྲིས་ལ་བཞུགས་ཁོ་རང་ཚོ། བཀའ་མོལ་གནང་ད་བྱེད་དུས་དཔེ་དེ་དམིགས་བསལ་ཚོར་བ། སྤྲོ་སྣང་དང་ཨེ་ནི་ཅིག་གིས་གསར་འགོད་པའི་གི་ལས་ཀའི་ནང་ལ་ཡ་ཅིག་དངོས་གནས་སྐྱིད་པོ་ཞིག་འདུག་བསམ་བྱས་རབས་ད་མི་ཞིག་ལས་ཀ་ལ་ཡ་ལས་ཀ་སོ་སོ་སོའི་གི་ཡང་གནས་སྟངས་ད་ཁ་ཁ་རེད་དེ་ཡིན་ནའི་ཅིག་གིས་སྤྲོ་སྣང་རེ་ཞུ་ཅིག་ཡོང་གི་འདུག་བྱས་ཙང་དེ་འདྲ་བྱེད་དུས་ང་ཚོས་ད་དུ་གཟིགས་སྐོར་ཁྲིད་ཕེབས་ཡག་དེ་གི་ཅིག་ནས་ཅིག་གིས་མཐོང་རྒྱ་ཐོས་རྒྱ་ཞུ་ནས་མི་འདུག་ཨེ་ནི་ཁོ་ན་ཚོས་དེ་བ་ཕེབས་མཁན་ཚོས་ང་ཚོ་དང་ཅིག་སེམས་ཐག་ཉེ་པོ་བྱེད་དང་ང་ཚོའི་རླུང་འཕྲིན་གྱི་ལས་ཀ་བྱེད་སྟངས་དེ་ཆ་ཚང་གཟིགས་ཡ་ཅིག་དང་ཨེ་ང་ཚོ་ཡིན་པ་ཡིན་ནའི་ཅིག་གིས་ང་རང་ཚོའི་ལས་ཀ་བྱེད་པ་དེ་ཚོ་ཁོ་ན་ཚོ་འགྲེལ་བཤད་རྒྱག་ཡ་དང་ཡང་མཚམས་མཚམས་ལ་ཡ་ཅིག་དོགས་འདྲི་ར་ག་རེ་ཡོད་པའི་ན་དེ་ཚོ་ཕར་ཚུར་ཐུག་བྱས་ནས་བཀའ་མོལ་ཞུ་ཡ་ལ་དེ་འདྲའི་གི་གོ་སྐབས་བཟང་པོ་ཞེ་པོ་ཅིག་རེད་ཤག་བྱས་ཙང་མ་འོངས་པ་ལ་ཡ་ད་ང་ཚོའི་གསན་མཁན་ནང་ལ་ཨེ་ནི Washington ལ་ཕེབས་ཐུབ་ཡ་དང་ཕེབས་པ་ཡིན་ན་ང་ཚོའི་རླུང་འཕྲིན་ཁང་ལ་ཡ་གཟིགས་སྐོར་ལ་ཡ་ཕེབས་རོགས་གནང་ཞེས་ཞུ་གི་ཡིན།

ལས་བྱེད་ཀྱི་ལུས་སེམས་གཉིས་ལ་བདེ་བ་དང་ཞི་བདེ་ཡོང་ཡ་ལ་ཐུགས་ཁུར་ཞེ་པོ་ཅིག་བཞེས་བྱས། ལུས་སེམས་གཉིས་ལ་བདེ་བ་བྱུང་བ་ཡིན་ན་ལས་ཀ་སྤུས་དག་པོ་ཡོང་ཡ་གི་ཐུགས་བསམ་བཞེས་བྱས་དམིགས་བཀར་ལུས་སྦྱོང་བྱེད་ས་དེ་ད་ག་སོ་ར་དེ་ཁང་མིག་ཆེན་པོ་དེ་ནང་ལ་ཡང་མཚམས་རེ་མཁས་པ་དེ་འདྲའི་ད་ཡོ་ག་མཁས་པ་རེད་ཡང་ཟུམ་བ་ཟུམ་བ

ཨ་རི། ཨ་འདི་ནས་ཨ། ད་ཨ་རི་རླུང་འཕྲིན་ཁང་གི་ནང་ལ་ད་བོད་སྐད་སྡེ་ཚན་ཐེ་བའི། ད་གཞན་སྐད་ཡིག་མི་འདྲ་བའི་སྡེ་ཚན་ཁག་ཡོད་རེད་ཨ་ནི་དེ་དག་གི་སྐོར་ལ་སྙིང་བསྡུས་ཅིག་གསུང་ན་ད། ལགས་ལེགས། ད་ངས་འདི་སྐད་དེ་བསྡུས་བསྡུས་ཞུ་གི་ཡིན་རྩ་བའི་ད་ང་ཚོ། དེ་སྔ། རླུང་འཕྲིན་ཁང་འདི་འགོ་བཙུགས་པའི་སྐབས་ལ་ད་སྐད་འཇར་མན་སྐད་དེ་དང་ཨ་ནི་ཉི་ཧོང་སྐད་ནས་འགོ་བཙུགས་པ་རེད་དེ་ད་ད་ཆ་སྐད་བཞི་བཅུ་ཞེ་བདུན་ཡོད་རེད་སྐབས་གཅིག་ལ་ད་ལྔ་བཅུ་ལྷག་ཙམ་ཅིག་ཡོད་རེད་ཨ་ནི་དེའི་གི་ནང་ནས་ད། དཔེར་ཨ་ཧྥི་རི་ཀ་ལུང་པ་ཁག་གི་སྐད་དཔེར་དེ་ཧའུ་སཱ་དང་སྭ་ཧི་ལི་དང་བམ་བཱ་ར་དང་ཀི་རུན་ཌི་ཤཱ་ར་དེ་འདྲའི་སྐད་ཉི་ཤུ་ཙམ་ཅིག་ཡོད་རེད་ཨ་ནི། ཤར་ཨེ་ཤི་ཡའི་ནང་ལ་ང་རང་ཚོ་བོད་སྐད་དང་ཨ་ནི་རྒྱ་སྐད་ཀོ་རི་ཡ། ཐའི། ཝེ་ཏི་ནམ་ཐེ་བའི་ད་སྐད་བཅུ་ཙམ་བྱས་ཨ་ནི།

བཙུགས་རྗེས་སྡེ་ཚན་གཅིག་སྣེ་མང་ང་ཚོ་བོད་སྐད་སྡེ་ཚན་བཙུགས་པའི་སྐབས་ལ་འདུག་སྟེ། ཉིས་སྟོང་བརྒྱད་ལོ་ལ་ནི་འདི་སྒོ་བརྒྱབ་ཤག་ད་དེ་འདི་སྒོ་བརྒྱབ་པ་དང་གཞན་པ་མང་པོ་ཅིག་བཙུགས་གི་བཙུགས་གི་སྒོ་བརྒྱབ་པ་དེ་ཚོ་མང་ཆེ་ད་ཅིག་གསར་འགོད་རང་དབང་དང་ནི་དམངས་གཙོ་དང་དེ་ཚོ་ཚད་ལྡན་ཡོད་མཁན་རྒྱལ་ཁབ་དེ་ཚོའི་གི་ད་རླུང་འཕྲིན་ཁང་གི་སྡེ་ཚན་དེ་ཚོ་རིམ་པས་སྒོ་བརྒྱབ་པ་དེ་འདྲས་བྱུང་པ་དང་དེ་གཅིག་མཚུངས་ཅིག་ཆགས་ཀྱི་ཡོད་རེད་ལགས།
ལོ་ལོ་སེ། ད་རྩ་བའི་ཨ་རི་རླུང་འཕྲིན་ཁང་འདི་ཨ་མི་རི་ཀའི་གཞུང་གི་ལས་ཁུངས་ཤིག་ཡིན་པ་སོང་ཙང་ཨ་ནི་ཡང་མི་ཁག་ཅིག་གི་བསམ་པའི་ནང་ལ་ཡང་ལས་ཁུངས་འདི་ཨ་རི་གཞུང་གི་དྲིལ་བསྒྲགས་བྱེད་སའི་ལས་ཁུངས་ཤིག་ཡིན་པ་ལ་གོ་སྲིད་པ་རེད། དེ་འདྲ་མ་ཡིན་པའི་སྐོར་ལ་ཡང་གསལ་བཤད་རོབ་བསྡུས་ཅིག་གནང་དང། ལོ་ལོ་སེ། འོ་ད་འདི། ཞེ་པོ་ཅིག། གནད་འགག་འདུག་ག་རེ་ཟེར་ན། གཅིག་ནས VOA དེ་ཨ་མི་རི་ཀའི་གཞུང་གི་ལས་ཁུངས་ཅིག་ཏན་ཏན་རེད་ད་ག་ནང་བཞིན་ལས་བྱེད་མང་ཆེ་བ་ཅིག་གཞུང་གི་ལས་བྱེད་ཆགས་ཀྱི་རེད། ཡིན་ནའི་ད་སྲིད་བྱུས་གཞུང་ནས་མི་འདུག་འདི་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་གཞུང་གི་དཔལ་འབྱོར་མཐུན་རྐྱེན་དང་ཆ་ཚང་སྦྱར་བའི་གཞུང་གི་ལས་ཁུངས་ཅིག་ལ། གསར་འགྱུར་གྱི་ལས་ཁུངས་སོང་ཙང་རང་དབང་ཆ་ཚང་ཡོད་དེ་གས་འདི་འདྲའི་ལས་ཁུངས་ཆགས་ཀྱི་རེད་ད་དཔེ་འདི་རྒྱ་ནག་དང་ར་ཤི་ཡ་དང་བྱང་ཀོ་རི་ཡ་དེ་ཚོ་འདྲ་པོ་ཡིན་ན་ད་ད་གསར་འགོད་རང་དབང་ཁྱོན་ཡོད་མ་རེད་པ། རེད། ད་ག་ནང་བཞིན་ཡང་དམངས་གཙོའི་རྒྱལ་ཁབ་ཁ་ཤས་ཅིག་དམངས་གཙོ་རེད་དེ་ག་རེ་ཟེར་ནས་ཡང་གནོན་ཤུགས་མང་པོའི་འོག་ལ་ཡ་གསར་འགོད་རང་དབང་ཆ་ཚང་ག་ཅིག་མེད་དེ་འདྲ་མང་པོ་ཞེ་པོ་ཅིག་ཡོད་རེད་པ། ཨ་མི་རི་ཀ་འདི་དངོས་གནས་ཁ་ཞེ་གཉིས་མེད་ཀྱི་ཐོག་ནས་ཅིག་གསར་འགོད་རང་དབང་ཆ་ཚང་སྤྲད་བསྡད་པ། ཨ་ནི། ང་རང་ཚོའི་ཅིག་སྒྲིག་གཞིའི་ནང་ལ་ཡིན་པ་ཡིན་ན། Firewall ཡིན་ཟེར་བྱས་ཅན་ད་ཅིག་མེའི་རྩིག་པ་བརྒྱབ་པ་ནང་བཞིན་འདི་འདྲས་ཅིག་ཡོད་པའི་གི་ཆ་ནས་ཨ་མི་རི་ཀའི་གཞུང་གི་སྲིད་འཛིན་དང་གྲོས་ཚོགས་འཐུས་མི་དེ་ཚོས་ཀྱི་ཨ་རི་རླུང་འཕྲིན་ཁང་གི་ལས་ཀ་བྱེད་ཕྱོགས་ཐོག་ལ་ཡང་ཐེ་བྱུས་བྱས་ཆོག་གི་མི་འདུག་བ། བྱས་ཙང་ད་ཕའི་རང་དབང་ཆ་ཚང་ཡོད་པའི་གི་ཨ་ནི་གསར་འགྱུར་གི་ལས་ཁང་ཅིག་ཆགས་ཀྱི་ཡོད་རེད